བོད་ཀྱི་རྒྱལ་ས་ལྷ་སར་རྒྱ་གཞུང་གིས་དྲག་པོའི་ཁྲིམས་གཞི་བསྡམས་སྐབས་རྨས་སྐྱོན་དང་འདས་གྲོངས་ཕྱིན་པ་ཚོའི་ཆེད་དེ་རིང་གཞུང་འབྲེལ་གྱི་མཆོད་འབུལ་ཞིག་ཚོགས་གནང་སོང། བཅོམ་ལྡན་འདས་དེ་བཞིན་གཤེགས་པ་དགྲ་བཅོམ་པ་ཡང་དག་པར་རྫོགས་པའི་སངས་རྒྱས་རིག་པ་དང། ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོའི་སྤྱི་ཟླ་གསུམ་པའི་ཚེས་བརྒྱད་ཉིན་བོད་ཀྱི་རྒྱལ་ས་ལྷ་སར་བོད་མི་སེར་སྐྱ་སྟོང་ཕྲག་བརྒལ་བས་རྒྱ་ནག་གཞུང་ལ་ཞི་བའི་ངོ་རྒོལ་གྱི་རྔམ་སྟོན་ཁྲོམ་སྐོར་བྱས་པར། སྐབས་དེའི་བོད་རང་སྐྱོང་ལྗོངས་ཟེར་བའི་དམར་ཤོག་དྲུང་ཆེ་ཧུའུ་ཅིན་ཐའོ་ཡིས་ལྷ་སར་རྒྱ་ནག་གཞུང་གིས་དམག་མི་སྟོང་ཕྲག་གཉིས་ལྷག་བཏང་སྟེ་དྲག་པོའི་ཁྲིམས་གཞི་བསྡམས་ནས་ཞི་རྒོལ་ནང་ཞུགས་མཁན་བོད་མི་སེར་སྐྱ་མང་པོ་འདས་གྲོངས་དང་རྨས་སྐྱོན་དེ་བཞིན་འཇུ་བཟུང་བྱས་ཏེ་ལོ་ངོ་སུམ་ཅུ་སོ་གཉིས་འཁོར་བའི་དུས་ཚིགས་འཁེལ་ཡོད་པ་ལྟར། ལོ་ལྟར་བཞིན་དེ་རིང་བཞུགས་སྒར་དུ་བོད་མིའི་སྒྲིག་འཛུགས་ཆོས་རིག་ལས་ཁུངས་ནས་ཞི་རྒོལ་ནང་བོད་བསྟན་སྲིད་ཆེད་འདས་གྲོངས་ཕྱིན་པའི་བོད་མི་རྣམས་དང་ད་ལྟ་ཡང་བཙོན་ཁང་ནང་སྡུག་སྦྱོང་མནར་གཅོད་མྱོང་བཞིན་ཡོད་པ་ཚོའི་ཆེད་བོད་མིའི་སྒྲིག་འཛུགས་ཀྱི་མཛད་གཙོ་རྣམས་ཧྲག་བསྡུས་ཀྱིས་སྲིད་སྐྱོང་ཚོགས་ཁང་དུ་མཆོད་འབུལ་སྨོན་ལམ་ཞིག་གོ་སྒྲིག་གནང་སོང། འདིའི་སྐོར་ཆོས་རིག་བཀའ་བློན་གཡུ་ཐོག་ཀརྨ་དགེ་ལེགས་ལགས་ཀྱིས་ངོ་སྤྲོད་གནང་གསལ།
ང་ཚོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ནས་བཟུང་སྟེ་ཨ་ནི་སྤྱི་ཟླ་གསུམ་པའི་ཚེས་བརྒྱད་དེ་ང་ཚོ་གསུམ་བརྒྱད་མཆོད་འབུལ་ཟེར་ནས་ད་ཡ་གི་གཙུག་ལག་ཁང་ལ་ལོ་རྟག་པར་གཞུང་འབྲེལ་བྱས་བྱས་ཚུགས་ཀྱི་ཡོད་རེད། ཟླ་ཉིན་ནས་བཟུང་སྟེ་ང་ཚོ་ནད་ཡམས་ཀྱིས་རྐྱེན་པས་ཚོགས་མ་ཐུབ་ཙང།

གང་སར་ཤུགས་ཆེན་པོ་ལང་གི་རེད་བསམ་བྱས་ནས་ནི་དམག་ཁྲིམས་དམ་དྲག་བྱས་བཞག་པ་ཅིག་ཡིན་པ་འདུག་སེ་བྱས་གསལ་པོ་ཡོད་རེད་ད་མདོར་ན་བརྒྱད་ཅུ་གྱ་བདུན་ནས་བྱས་བྱས་ང་རང་ཚོ་བོད་ནང་ལོགས་ལ་ཞི་བའི་གི་ད་ཅིག་ལས་འགུལ་ཅིག་ལངས་པ་འོ་ད་དེའི་གི་ད་མ་ནི་མ་དམ་དྲག་བྱས་རྗེས་ད་དམག་དམག་ཁྲིམས་བྱས་བྱས་བསྡམས་བྱས་ནས་བཞག་པ་དེའི་གི་ང་ཚོས་དུས་དྲན་ཆགས་བསྡད་ཡོད་རེད་ད་དེ་ང་རང་ཚོའི་ཆབ་སྲིད་ཀྱི་ལོ་རྒྱུས་ཀྱི་ནང་ལོགས་ལ་ཁོ་ག་རེ་ཟེར་དགོས་རེད་ད་ནམ་ཡང་བརྗེད་ཐབས་མེད་མཁན་གྱི་དུས་ཚོད་ཆགས་བསྡད་ཡོད་རེད་འདིའི་ཐོག་ལ་ང་ཚོས། དུས་དྲན་གྱི་མཆོད་འབུལ་ཞུས་བྱས་འདུག་སེ་རེད། ད་ལྟ་ཡང་རྒྱ་ནག་གཞུང་གིས་སྤྱི་ཟླ་གསུམ་པ་དེ་བཞིན་བོད་ནང་ཆབ་སྲིད་དང་འབྲེལ་བའི་གནད་འགག་ཆེ་བའི་དུས་ཚིགས་སུ་ངོས་འཛིན་དང་འབྲེལ། ཟླ་བ་འདིའི་ནང་སྔར་ལྷག་དམ་དྲག་བྱ་བཞིན་ཡོད་པ་རེད་ལ། བོད་ནང་ནས་ཐོན་པའི་པར་རིས་ཁག་ཅིག་ལ་གཞིགས་ན། དེང་སྐབས་བོད་ཀྱི་རྒྱལ་ས་ལྷ་སར་དམག་མིའི་རླངས་འཁོར་དང་དམག་དཔུང་དཔུང་འཇོག་སོགས་བྱས་ཡོད་པ་མངོན་རྒྱུ་འདུག་ལ། མང་ཚོགས་ཁྲོད་དུ་ཡང་སྤྱི་ཟླ་གསུམ་པ་ནས་བཞི་པའི་བར་ཕྱི་རྒྱལ་ཡུལ་གྲུ་ཁག་ཏུ་ཡོད་པའི་ནང་མི་སྤུན་ཉེ་བཅས་པར་སྐད་འཕྲིན་བརྒྱུད་ནས་འབྲེལ་བ་བྱ་མི་ཆོག་པ་སོགས་དུས་ཚིགས་དེའི་ནང་གི་མི་ཆོག་པའི་ཁྲིམས་གཞི་ཁག་ཅིག་ཡོངས་བསྒྲགས་ཡང་བྱས་ཡོད་པ་རེད་འདུག་བཞུགས་སྒར་རྡ་རམ་ས་ལ་ནས་ཨ་རི་རླུང་འཕྲིན་ཁང་གི་གསར་འགོད་པ་བསྟན་འཛིན་བཟང་མོ་ཡིན།